ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ང་ཚོ་འཛམ་གླིང་འདིའི་ནང་དུ་ཡོད་པའི་མི་རྣམས་མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་འཛམ་གླིང་གི་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུར་ལས་འགན་ཡོད་པའི་སྐོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་བཀའ་སློབ་གནང་ཡོད་པའི་སྐོར་གནས་ཚུལ་གཏམ་བརྗོད་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གཞུང་གིས་ཀྲོང་ཅུན་བདེ་སྲུང་བློན་ཆེན་དུ་བསྐོ་བཞག་བྱས་པའི་རྗེས། རྒྱ་ནག་གི་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་བདུན་སྟོང་ལྷག་ཡོད་པའི་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་བཞུགས་སྒར་དྷརམ་ས་ལར་གསར་འཛུགས་གནང་ཡོད་པའི་སྐོར་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང། འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་བཞུགས་སྒར་དུ་བོད་རིགས་ཚོང་གཉེར་བ་ཚོར་ཚོང་གི་གནས་བབ་གང་འདྲ་བྱུང་ཡོད་མེད་ཀྱི་སྐོར་ཚོང་པ་ཁག་ཅིག་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས། གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། ང་ཚོ་འཛམ་གླིང་འདི་ནང་དུ་ཡོད་པའི་མི་རྣམས་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས། འཛམ་གླིང་གི་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུར་ལས་འགན་ཡོད་པའི་སྐོར་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་བཀའ་སློབ་གནང་ཡོད་པའི་སྐོར་ལ་གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་སུམ་ཅུ་ཉིན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུས་འཁོར་གསུང་ཆོས་ར་བའི་ནང་ཕྱི་ནང་དད་ལྡན་ཆོས་ཞུ་བ་རྣམས་ལ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་ཉིན་གཉིས་པའམ་ཐ་མ་དེ་བཀའ་དྲིན་ཆེ་གནང་མཛད་སྐབས་བཀའ་སློབ་གནང་བའི་ནང། ང་ཚོ་འཛམ་བུ་གླིང་འདིའི་ནང་ཡོད་པའི་མི་རྣམས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་གྱུར་ཡིན་དུས། ཕན་ཚུན་ཆགས་སྡང་ཕྱོགས་རིས་སྤངས་ཏེ་མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས། འཛམ་བུ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུར། ལས་འགན་ཡོད་སྐོར་ལམ་སྟོན་བཀའ་སློབ་སྩལ་གནང་སོང། ང་ཚོ་ཚང་མ་ལོ། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས། ང་ཚོ་དང་ཁྱོད་ཚོ་ཟེར་ཡག་གི་ཆགས་སྡང་གི་སྐད་ཆ་དེ་ཕྱོགས་རིས་སྐད་ཆ་དེ་མི་དགོས་པ་བྱས། དེ་འདྲ་ཞིག་གི་ཐོག་ནས་ཆོས་ཡོད་ནའི་རེད་མེད་ནའི་རེད། གང་ལྟར་འཛམ་བུ་གླིང་འདི་དངོས་གནས་དྲང་གནས་ཀྱི་ད་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཞི་བདེ། སེམས་ཀྱི་ཞི་བདེ་ཡོང་ཡག་བཅས་ཀྱི་བྱམས་བརྩེ་ལྡན་པའི་འཛམ་བུ་གླིང་ཅིག་ཡོང་ཡག་འདི་ང་ཚོ་ཚང་མ་ལོག་གི་ལས་འགན་རེད་ཨ་ནེ་ཚང་མའི་སེམས་ལ་འདི་བཞག། ད་དུང་གོང་ས་མཆོག་གིས་བཀའ་གནང་ཡ་ལ་ང་ཚོ་ཕལ་ཆེ་བ་སངས་རྒྱས་པའི་ཆོས་པ་བཞིན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཞེས་སྨོན་ལམ་རྒྱག་སྐབས་སངས་རྒྱས་ཀྱིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་ཐོག་ནས་སྐྱོན་གྱི་རིགས་མཐའ་དག་སྤངས་ཏེ་ཤེས་བྱ་ཐམས་ཅད་ཁོང་དུ་ཆུད་པ་བཞིན་དུ། ང་ཚོས་ཀྱང་དེ་ལྟར་བྱེད་ཐུབ་པ་བཞིན་པ་སོགས་ཀྱི་བཀའ་སློབ་གནང་སོང། བྱས་ཙང་ང་རང་ཚོ་ཚང་མ་ལོག་གིས་སངས་རྒྱས་ལ་སྐྱབས་སུ་མཆིའོ་ལབ་དུས་ད་དོན་དག་འདི་བློ་ལ་ཤར་བར་བྱས་ནས་སོ་སོའི་བློ་ཡི་སྐྱོན་དེ་ཡི་དེ་གཉེན་པོ་སྐྱེས་པའི་སྟོབས་ཀྱིས་ག་ལེ་ལ་ཕར་སངས་ཨེ་ནི་སྐྱོན་རིགས་དེ་ཕར་སངས་ཡོང་དུས་ཙ་ནི། ཤེས་བྱ་ཤེས་པ་ལ་རྣམ་དཔྱོད་ཀྱི་འཇུག་པ་ཕར་རྒྱས་ཡོང་དུས་ཙ་ནི་སངས་རྒྱས་ཟེར་ཡག་དེ་ཡོང་གི་ཡོད་རེད། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་གནང་ཡ་ལ་ང་ཚོས་གཞན་དོན་གྱི་བྱང་ཆུབ་སེམས་དང། ཆོས་ཐམས་ཅད་ངོ་བོ་ཉིད་ཀྱིས་མ་གྲུབ་པའི་སྟོང་པ་ཉིད་ཀྱི་དྲན་ཤེས་བསྒོམས་པ་ཡིན་ན། སེམས་ལ་ཞི་བདེ་ཡོང་རྒྱུ་མ་ཟད་ལུས་པོའི་འཕྲོད་བསྟེན་དང། ཚེ་སྒྲུབ་ཀྱི་མཆོག་ཡིན་པ་གོང་ས་མཆོག་གི་མཐོང་མྱོང་དང་འབྲེལ། ཆོས་ཞུ་བ་རྣམས་ཀྱིས་ཀྱང་དེ་ལྟར་བསྒོམ་དགོས་པའི་ལམ་སྟོན་བཀའ་སློབ་གནང་སོང། ད་ང་རང་ཆ་བཞག་ན་ད་ལོ་ཡག་གི་རོ་མཐོ་པོ་སླེབས་ཀྱི་ཡོད་དེ་ཡིན་ནའི་སེམས་ཀྱི་ཞི་བདེ་ཡོང་ཡག་ད་ལུས་ཤི་ར་མ་སྐྱེ་བའི་ཚེ་ན་ཡོང་ཡག་དེ་གཙོ་བོ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་བསམ་བློ་བཏང་ཚེ་དེ་ཞེ་པོ་ཅིག་ཕན་གྱི་འདུག་ག། སྔགས་ཀྱི་ཆོ་ག་ཚེ་སྒྲུབ་བྱས་ཟེར་ཚུལ་བྲལ་ཏེ། ཡག་པོ་རེད་དེ་ཡིན་ན་གཙོ་བོ་དེ་སྟོང་ཉིད་སྒོམ་ཡག་དང་བྱང་ཆུབ་སེམས་སྒོམ་ཡག་འདི་ཚེ་སྒྲུབ་ཀྱི་མཆོག་རེད་ཤག་བྱས་ཙང་ང་རང་ཚོ་ཆོས་གྲོགས་ཚང་མ་ལོག་གིས་ཨ་ནི་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ག་ཚད་ཐུབ་ཐུབ་ཀྱི་ཨ་ནི་བསམ་བློ་ཡག་པོ་ཅིག་བཏང་ཨ་ནི། ཀ་དག་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ཡག་གི་སངས་རྒྱས་ཟེར་ཡག་གི་ཚིག་གཉིས་པོ་དེའི་ཐོག་ནས་ཨེ་ནི་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བའི་གོ་བ་དེ་སླེབས་ཡོང་གི་འདུག་བ་ཨེ་ནི་ཚང་མས་ཧུར་ཐག་གནང་རོགས་གནང་ཞེས་ཞུ་ཡག་ཡིན་ཨེ་ནི་བཀྲ་ཤིས་བདེ་ལེགས། ད་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་བར་བཅར་མཁན་ཁག་ཅིག་ལ་བཀའ་འདྲི་ཞུ་སྐབས། ཨོ་སི་ཀྲོ་ལི་ཡ་ནས་ཡིན་པའི་བོད་རིགས་ཀརྨ་ཕུན་ཚོགས་ལགས་ཀྱིས་གསུང་དོན་ལ་ད་ལན་ཁོང་གོང་ས་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་རྒྱུ་བྱུང་བ་སྐལ་བ་བཟང་པོ་ཞིག་དང། མགོན་པོ་གང་ཉིད་ཀྱིས་བཀའ་སློབ་གནང་བ་ཁག་སེམས་ལ་ཟུག་པོ་བྱུང་ཡོད་སྐོར་གསུངས་གནང་བྱུང། སྐུ་མདུན་ནས་རྡོ་རྗེ་གདན་སྔོན་མ་སངས་རྒྱས་བཅོམ་ལྡན་འདས་ཕེབས་ཡོད་རེད། ཨ་ནི་མཐར་ང་ཚོ་མི་ཚེ་ལ་ཡར་སངས་རྒྱས་སྤྱན་རས་གཟིགས་བསྟན་འཛིན་རྒྱ་མཚོ་ཕེབས་ཡོད་རེད་ཨ་ནི་དཔེ་ལྟར་དངོས་གནས་རང་སྐལ་བ་བཟང་པོ་ཞེ་པོ་བྱུང་ང་ལྟ་བུ་དཔེ་ལྟར་སེམས་པ་སྐྱིད་པོ་ཞེ་པོ་བྱུང། དེ་འདྲ་བྱུང་སོང།

ད་ལན་རྡོ་རྗེ་གདན་ལ་ཡོང་བ་ཐེངས་དང་པོ་ཡིན། དེ་སྔ་ལོ་མང་སྔོན་ལ་གོང་ས་མཆོག་ཨོ་སི་ཀྲོ་ལི་ཡའི་ནང་མཇལ་མྱོང་ཡོད། ད་ལན་མཇལ་བ་དང་གསུང་ཆོས་ཞུ་བ་ཐེངས་གཉིས་པ་དེ་ཡིན། ད་ཐེངས་གོང་ས་མཆོག་མཇལ་བ་དཔེ་དགའ་བོ་བྱུང། ཁོང་གི་གསུང་ཆོས་ཀྱིས་ང་རང་བློ་སྟོབས་འཕེལ་སོང་ཅེས་བརྗོད་བྱུང། ཡང་ར་ཤི་ཡ་རང་སྐྱོང་མངའ་སྡེ་ཐུ་ཝ་ནས་ཡིན་པ་ཕན་བདེ་ལགས་ཀྱིས་གསུངས་དོན་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་ལྟ་བུའི་གསུང་ཆོས་དེ་ལོ་མང་སྔོན་ནས་ཞུ་འདོད་ཆེན་པོ་ཡོད། ད་ལན་གོང་ས་མཆོག་གིས་གསུང་ཆོས་སྐབས་བཀའ་སློབ་གནང་བ་ལྟར། ང་རང་གཞན་ལ་ཕན་ཐོགས་བསྒྲུབ་རྒྱུའི་འདོད་པ་ཆེན་པོ་སྐྱེས་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེ་ཚེས་སུམ་ཅུ་སོ་གཅིག་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཉི་ཧོང་བོད་སྐུ་ཚབ་དོན་གཅོད་ནས་ཉི་ཧོང་ནང་གི་བོད་པའི་སློབ་མ་ཚོར་བོད་ཀྱི་གནད་དོན་དང་བོད་ནང་གནས་སྟངས་སོགས་ངོ་སྤྲོད་བྱེད་པའི་ཟབ་སྦྱོང་ཞིག་གོ་སྒྲིག་གནང་འདུག་ཡང་ཉི་ཧོང་བོད་སྐུ་ཚབ་དོན་གཅོད་ཁང་ནས་ཉི་ཧོང་ནང་དུ་ལས་ཀ་བྱེད་མཁན་དང་སློབ་གཉེར་བྱེད་མཁན་བོད་པའི་ན་གཞོན་ཚོར་རྒྱལ་ས་ཀྲོག་ཀྱོ་ནང་དུ་བོད་ཀྱི་གནད་དོན་ཐད་ངོ་སྤྲོད་ཆེད་དུ་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པ་དང་ཟབ་སྦྱོང་དེའི་དམིགས་ཡུལ་གཙོ་བོ་ནི་བོད་མི་ན་གཞོན་ཚོར་བོད་ཀྱི་གནད་དོན་ཐད་དྲན་སྐུལ་དང་ངོ་སྤྲོད་བྱེད་པ་མ་ཟད། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་ཕྱོགས་དང་བོད་ནང་གནས་སྟངས་ཇི་ལྟར་ཡོད་པའི་སྐོར་ངོ་སྤྲོད་བྱས་ཡོད་པ་རེད། ཉི་ཧོང་བོད་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས། ཟབ་སྦྱོང་ནང་དུ་ཞུགས་མཁན་ཚོར་འཚམས་འདྲི་གནང་བ་མ་ཟད། བོད་མི་རྣམས་བཙན་བྱོལ་དུ་གནས་དགོས་པའི་རྒྱུ་མཚན་དང་བོད་ནང་བོད་མི་རྣམས་རྒྱ་ནག་དམར་ཤོག་གཞུང་གི་དྲག་གནོན་འོག་ཏུ་མུ་མཐུད་ནས་དཀའ་སྡུག་མྱོང་བཞིན་པའི་སྐོར་གསུངས་ཡོད་ལ། སློབ་མ་ཚོའི་ལས་འགན་ནི། བོད་ཀྱི་གནད་དོན་ཁྱབ་སྤེལ་གཏོང་རྒྱུ་དང་ཉི་ཧོང་མི་དམངས་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་ཐབས་བྱ་རྒྱུ་དེ་ཡིན་པའི་དྲན་སྐུལ་ཡང་གནང་ཡོད་པ་རེད་འདུག་ད་དུང་ཁོང་གིས། སློབ་མ་རྣམས་ནི་ཉི་ཧོང་སྐད་ཡིག་གི་ཐོག་ལ་དཀའ་ངལ་མེད་པ་དང་དེང་རབས་ཀྱི་འཕྲུལ་རིག་ཁོར་ཡུག་ནང་སློབ་སྦྱོང་གི་གོ་སྐབས་ཐོབ་པ་ཞིག་ཡིན་སྟབས་དབུས་བོད་མིའི་སྒྲིག་འཛུགས་ངོས་ནས་ཁྱེད་ཚོས་བོད་རང་དབང་གི་འཐབ་རྩོད་དང་བོད་མིའི་རྩ་དོན་གྱི་བདེན་མཐའ་སེལ་ཐབས་ཀྱི་ལས་དོན་ནང་འགན་ཁུར་ཆེན་པོ་ཞིག་ལེན་མཁན་ཞིག་ཆགས་པའི་ཐུགས་རེ་ཆེན་པོ་གནང་གི་ཡོད་པའི་སྐོར་དང། སློབ་མ་ཚོས་ངེས་པར་དུ་བོད་ཀྱི་ལོ་རྒྱུས་དང་རིག་གཞུང་སྐོར་གྱི་དཔེ་དེབ་ལྟ་ཀློག་བྱ་དགོས་པ་དང། དེ་བཞིན་ཉི་ཧོང་བོད་སྐུ་ཚབ་དོན་གཅོད་ཁང་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ནས་བོད་ཀྱི་གནས་ཚུལ་ཤེས་རྟོགས་ཐུབ་པ་བྱ་དགོས་པའི་སྐོར་ལམ་སྟོན་གནང་འདུག། དམིགས་བསལ་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་སྲིད་བྱུས་དང། བོད་མིའི་ཆོས་ལུགས་ཐོག་ལ་དམ་དྲག་བྱ་རྒྱུའི་ཆེད་དུ་དམིགས་པའི་བཀོད་ཁྱབ་ཨང་བཅུ་དགུ་ཟེར་བ་ལག་བསྟར་བྱེད་པའི་བྱ་སྤྱོད། ཉེ་ཆར་རྒྱལ་ཞེན་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ཟེར་བ་གཏན་འབེབས་བྱས་པའི་བྱ་སྤྱོད་རྣམས་ངོ་སྤྲོད་གནང་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གི་དམག་མི་དཔོན་རིགས་རྣམས་ཀྱི་སྐྱོན་ཆ་རྣམས་ཐེར་འདོན་བྱས་ནས་གཙང་དག་བཟོ་རྒྱུ་དེ་ད་དུང་རྒྱ་ཆེ་རུ་འགྲོ་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པས་བཤད་བཞག། དེ་ཡང་པེ་ཅིང་ནས་རུའེ་ཊར་གསར་འགྱུར་ལས་ཁང་གིས་ཁ་སང་ཕྱི་ཚེས་སུམ་ཅུ་ཉིན་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་རྒྱལ་སྤྱིའི་ནང་ལ་ཆབ་སྲིད་སོགས་གནད་དོན་མང་པོའི་ཐོག་དངངས་འཚབ་ཡོད་བཞིན་པའི་སྐབས་འདིར་ཞི་ཅིན་ཕིང་གིས་རྒྱ་ནག་གི་དམག་མི་ནང་དེང་དུས་དང་མཐུན་པ་བཟོ་རྒྱུའི་ལས་འཆར་འོག་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིའི་ནང་ཧ་ཅང་གཏིང་ཟབ་པའི་ལྐོག་ཟ་རུལ་སུངས་ཀྱི་དཀའ་ངལ་ཡོད་པ་དེ་གཙང་སེལ་བྱ་རྒྱུར་ད་དུང་ཡུན་རིང་བ་འགོར་སྲིད་པ་གནད་དོན་དབྱེ་ཞིབ་པས་བཤད་བཞག། རེས་གཟའ་པ་སངས་ཉིན་རྒྱ་ནག་གི་ཁྲིམས་བཟོ་ལྷན་ཁང་གི་ཚོགས་མི་དམག་དཔོན་དགུ་ཕྱིར་འབུད་བཏང་ཡོད་པ་དང། ད་དུང་ཁོང་ཚོར་ཉེས་པ་གཞན་ཕོག་སྲིད་པ་ཞིག་ཡིན་པ་རེད། དེ་ནི་ཞི་ཅིན་ཕིང་གིས་ཕྱི་ལོ་ཉིས་སྟོང་ལྔ་བཅུ་ནང་ཚུད་རྒྱ་ནག་གི་དམག་མི་དེང་དུས་དང་མཐུན་པ་བཟོ་རྒྱུའི་འཆར་སྣང་གི་ཐོག་ནས་འགྲོ་སོང་ཐེར་འབུམ་མང་པོ་བཏང་བ་དེར་ཕམ་ཉེས་བྱུང་བ་ཞིག་ཡིན་པ་རེད། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར། ཞི་ཅིན་ཕིང་དབང་ཆའི་སྟེང་དུ་སླེབས་པ་ནས་བཟུང། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མི་གཙོ་བོར་གྱུར་བའི། གཞུང་གི་དཔོན་རིགས་དང་དམར་ཤོག་ཚོགས་པའི་ཚོགས་མི་སོགས་ཀྱིས་ལྐོག་ཟ་རུལ་སུངས་དང་ལྐོག་རྔན་སྤྲོད་ལེན་བྱེད་མཁན་ཚོར་དྲག་གནོན་ཤུགས་ཆེ་བྱ་བཞིན་པ་རེད། རེས་གཟའ་པ་སངས་ཉིན་ཕྱིར་འབུད་བྱས་པའི་དམག་དཔོན་མཐོ་གྲས་དགུ་པོ་དེ་ནི། ཞི་ཅིན་ཕིང་གིས་དམག་མིའི་ཀུན་སྤྱོད་གཙང་སེལ་བྱས་ནས་སྐྱོན་ཆ་རྣམས་ཐེར་འདོན་བྱས་པའི་ཆ་ཤས་ཤིག་ཡིན་པའི་རྟགས་མཚན་གསལ་པོ་ཞིག་རེད་ཅེས་ཨ་མི་རི་ཀའི་ཞི་བདེ་ལྷན་ཁང་གི་རྒྱ་ནག་གི་བཟང་ངན་གནད་དོན་དབྱེ་ཞིབ་པ་ཨན་ཐེ་རོ་སྐོ་བྷེ་ལགས་ཀྱིས་གསུངས་བཞག། རྒྱ་ནག་གིས་ཤར་རྒྱ་ནག་རྒྱ་མཚོའི་གླིང་ཕྲན་ཆུང་ངུ་རྣམས་རྒྱ་ནག་ལ་བདག་དབང་ཡོད་པའི་བདེན་པ་དག་སྐྱེལ་བྱ་ཆེད་བྱེད་སྒོ་གོང་འཕེལ་གཏོང་རྒྱུ་ཡིན་འདུག། དེ་ཡང་ཊོག་ཁྱོ་ནས་རུའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཤར་རྒྱ་ནག་རྒྱ་མཚོའི་ནང་དུ་ཡོད་པའི་ཉི་ཧོང་གི་སྟངས་འཛིན་འོག་ཡོད་པའི་མཚོ་གླིང་རྣམས་རྒྱ་ནག་གི་ཡིན་པ་སྟོན་ཆེད། མཚོ་ཁའི་ཉེན་སྲུང་བ་རྣམས་ལ་མཚོ་གླིང་ཆུང་ངུ་དེ་ཚོའི་ནང་ལ་བྱེད་སྒོ་གོང་འཕེལ་གཏོང་དགོས་པའི་བཀོད་ཇུས་བྱས་ཡོད་ལུགས་ཉི་ཧོང་གི་ཀའེ་ཏོ་ཞེས་པའི་གསར་འགྱུར་ལས་ཁང་གིས་ཁ་སང་རེས་གཟའ་སྤེན་པའི་ཉིན་གནས་ཚུལ་སྤེལ་བཞག། འདི་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཞི་ཅིན་ཕིང་གིས་བཀའ་བཏང་བ་བཞིན་རྒྱ་ནག་གི་མཚོ་ཁ་སྲུང་སྐྱོབ་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཉིན་ལྟར་ཤར་རྒྱ་ནག་རྒྱ་མཚོའི་ནང་དུ་ཡོད་པའི་ཉི་ཧོང་གི་མཚོ་གླིང་སེན་ཀ་ཀུའམ་རྒྱ་སྐད་དུ Diaoyu ཞེས་པའི་ཉེ་འཁྲིས་སུ་སྐོར་གཡེང་བརྒྱབ་ནས་མྱུལ་ཞིབ་བྱ་རྒྱུ་ཡིན་འདུག་དེ་བཞིན་རྒྱ་ནག་གི་མཚོ་ཁའི་ཉེན་སྲུང་པར་ཉི་ཧོང་གི་ཉ་འཛིན་གྲུ་གཟིངས་རྣམས་ལའང་ཞིབ་འཇུག་བྱ་དགོས་པའི་བཀོད་མངགས་བྱས་ཡོད་པ་ཀའེ་ཏོ་གསར་ཤོག་ནང་བཀོད་ཡོད་ལུགས་རུའེ་ཊར་གསར་འགྱུར་ལས་ཁང་གིས་བཤད་བཞག། དེའི་ཐད་རུའེ་ཊར་གསར་འགྱུར་ལས་ཁང་གིས་ཉི་ཧོང་ཕྱི་སྲིད་ལས་ཁུངས་སུ་བཀའ་འདྲི་ཞུ་ཐབས་བྱས་འདུག་ཀྱང་འབྲེལ་བ་བྱེད་ཐུབ་མི་འདུག་རྒྱ་ནག་དང་ཉི་ཧོང་གི་འབྲེལ་བར། མི་མེད་པའི་མཚོ་གླིང་ཆུང་ངུ་དེ་ཚོའི་བདག་དབང་གི་ཐོག། རྩོད་རྙོག་གི་རྐྱེན་པས་དོ་ཕོག་ཡོང་བཞིན་པ་རེད། འདི་ལོའི་ཕྱི་ཟླ་བཅུ་གཅིག་པའི་ནང། ཨ་མི་རི་ཀའི་ནང། ཉི་ཧོང་གི་སྲིད་བློན་ཕོ་མེའོ་ཀི་ཤི་དོ་མཆོག་དང། ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གནང་སྐབས་ཉི་ཧོང་གི་སྲིད་བློན་མཆོག་གིས། མཚོ་གླིང་གི་བདག་དབང་གི་གནད་དོན་འདིའི་ཐད་བློ་འཚབ་ཆེན་པོ་ཡོད་པ་ཞི་ཅིན་ཕིང་ལ་གསུངས་ཡོད་ལུགས་སྐབས་དེ་དུས་ཉི་ཧོང་གཞུང་གིས་གསུངས་ཡོད་པའི་གནས་ཚུལ་འདུག། རྒྱ་གར་གྱི་སྲིད་བློན་ན་རན་དཱ་མོ་དྷི་མཆོག་དེ་སྔ་ཁ་ཆེ་དང་ཧིན་དྷུའི་ཆོས་ལུགས་རྙོག་གྲའི་འཐབ་འཁྲུག་བྱུང་ཡུལ་གྱི་ཨ་ཡོ་དཱ་ཡ་རུ་འཚམས་འདྲིར་ཕེབས་ཡོད་པ་རེད་འདུག་དེ་ཡང་རྒྱ་གར་སྲིད་བློན་སྐུ་ཞབས་ནར་རེན་དཱ་མོ་དྷི་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་རེས་གཟའ་སྤེན་པའི་ཉིན་ཆོས་ལུགས་ཀྱི་དྲག་ཐབས་ཀྱིས་དཀའ་རྙོག་བྱུང་བའི་ལོ་རྒྱུས་ཡོད་པའི་རྒྱ་གར་གྱི་གནས་ཆེན་གྱི་གྲོང་ཚོའི་ནང་གསར་བཞེངས་གནང་བའི་ཧིན་དྷུའི་དགོན་པར་གནས་མཇལ་དུ་ཡོང་མཁན་ཚོའི་ཆེད་དུ་འགྲིམ་འགྲུལ་སྒོ་མོ་འབྱེད་རྒྱུའི་མཛད་སྒོར་ཕེབས་ཡོད་པ་རེད་འདུག། རྒྱ་གར་གྱི་གནས་ཨ་ཡོ་དཱ་ཡ་ཡི་ནང་དེ་སྔ་དུས་རབས་མང་པོའི་ལོ་རྒྱུས་ལྡན་པའི་ཁ་ཆེའི་ལྷ་ཁང་ཞིག་ཡོད་པ་དེ་རྒྱ་གར་ཧིན་དུའི་ཆོས་དད་པས་གཏོར་ནས་ལོ་ངོ་སུམ་ཅུ་ལྷག་འགྲོ་བཞིན་ཡོད་པ་དེར་རྒྱ་གར་གྱི་ཧིན་དུའི་ལྷ་རམ་ཡི་དགོན་པ་གསར་བཞེངས་བྱས་པ་དེ་ནི་ཕྱི་ཟླ་དང་པོའི་ནང་དངོས་སུ་སྒོ་མོ་ཕྱེ་རྒྱུ་དང། ལོ་ལྟར་གནས་མཇལ་བ་ས་ཡ་གཅིག་ལྷག་ཡོང་རྒྱུའི་རེ་བ་བྱེད་བཞིན་ཡོད་ལ། ལྷ་ཁང་གསར་བ་འཛུགས་སྐྲུན་བྱ་རྒྱུའི་ཐད་སྲིད་བློན་མོ་དྷི་ཡི་གཞུང་འཛིན་ཆབ་སྲིད་ཚོགས་པས་དུས་ཡུན་རིང་པོ་ནས་ཁས་ལེན་བྱས་པ་ཞིག་ཡིན་པ་རེད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་སྙན་སྒྲོན་ཞུ་བ་ཡིན། ཐའེ་ཝན་གྱི་རང་བཙན་གཙང་མའི་བདག་དབང་ཐའེ་ཝན་མི་མང་ལ་ཡོད་པ་རེད་ཅེས་སྲིད་འཛིན་གྱི་འོས་མི་ལིས་ཆང་ཚི་ཡིས་གསུངས་བཞག་དེ་ཡང་ཐེ་ཝན་ནས་རོའི་ཊར་གསར་འགྱུར་ལས་ཁང་གིས་ཕྱི་ཚེས་སུམ་ཅུ་ཉིན་གནས་ཚུལ་སྤེལ་བའི་ནང། ཐེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་དང་སྲིད་འཛིན་གྱི་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར། སྲིད་འཛིན་གྱི་འོས་མི་གསུམ་བར་བགྲོ་གླེང་མང་དག་ཞིག་གནང་བའི་ནང། གནད་དོན་གཙོ་བོ་ནི་རྒྱ་ནག་དང་ཐེ་ཝན་མཚོ་གླིང་བར་གྱི་དངངས་འཚབ་ཀྱི་ཐོག་བགྲོ་གླེང་གནང་ཡོད་འདུག་ལ། སྲིད་འཛིན་གྱི་འོས་མི་རེ་བ་ཆེ་ཤོས་ཡིན་པ། ལིས་ཆང་ཚི་ཡིས་ལགས་ཀྱིས་དེ་རིང་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་རང་དབང་གཙང་མའི་བདག་དབང་དང་རང་བཙན་གྱི་གནད་དོན་གྱི་ཐག་གཅོད་བྱ་རྒྱུའི་འགན་དབང་ནི་ཐའེ་ཝན་མི་མང་ལ་ཡོད་པ་རེད་ཅེས་གསུངས་བཞག་རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་དང་སྲིད་འཛིན་གྱི་འོས་བསྡུ་གནང་གཏན་འཁེལ་བ་དང། རྒྱ་ནག་གི་དམག་ཤུགས་དང་ཆབ་སྲིད་ཀྱི་གནོན་ཤུགས་སྤྲད་ནས་ཐའེ་ཝན་རྒྱ་ནག་གི་ཆ་ཤས་ཡིན་པ་བཤད་བཞིན་པའི་ཐོག། ཆར་ཅན་དམག་གྲུ་དང་གནམ་དམག་གནམ་གྲུ་སོགས་ཐེ་ཝན་མཚོ་གླིང་ཁུལ་བཏང་ནས། ཐེ་ཝན་གྱི་བདག་དབང་རྒྱ་ནག་ལ་ཡོད་པ་སྟོན་ཐབས་བྱ་མུས་ཡིན་འདུག་ཐེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་སྲིད་འཛིན་གཞོན་པ་ལས་ཐོག་ལི་ཆིང་ཚེ་ལགས་ཀྱིས། རྒྱལ་ཡོངས་བརྙན་འཕྲིན་གྱི་ཐོག་བགྲོ་གླེང་སྐབས་ཐེ་ཝན་གྱི་གནད་དོན་གྱི་ཐད་རྒྱ་ནག་དང་ལྷན་གྲོས་མོལ་བྱ་རྒྱུར་ག་དུས་ཡིན་ཀྱང་སྒོ་ཕྱེ་ནས་བཞག་ཡོད་ཅེས་གསུངས་ཡོད་ཀྱང། རྒྱ་ནག་གིས་ཁོང་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ནས་རྒྱ་ནག་གིས་ཁས་ལེན་བྱེད་ཀྱི་མེད་པ་རེད། སྲིད་འཛིན་གྱི་འོས་མི་ལའེ་ཆིང་ཏེ་ལགས་ཀྱིས། ཐའེ་ཝན་རང་བཙན་གྱི་གནད་དོན་ནི་ཐའེ་ཝན་མི་དམངས་ས་ཡ་ཉི་ཤུ་རྩ་གསུམ་ཡིས་ཐག་གཅོད་བྱེད་ཀྱི་རེད་མ་གཏོགས་རྒྱ་ནག་ལ་ཐག་གཅོད་བྱེད་དབང་ཡོད་པ་མ་རེད་ཅེས་གསུངས་ཡོད་པ་རེད། རྒྱ་ནག་གིས་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་དེ་ནི་དམག་དང་ཞི་བདེ་གཉིས་ནས་གཅིག་འོས་འདེམས་བྱ་རྒྱུའི་དུས་ཚོད་ཞིག་རེད་ཅེས་བཤད་བཞིན་པ་རེད། རྒྱ་ནག་གཞུང་གིས་ཨ་མི་རི་ཀའི་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་མཁན་ཚོར་ཐོངས་མཆན visa སྤྲོད་རྒྱུ་སྟབས་བདེ་རུ་བཏང་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་གནས་ཚུལ་ཐོན་པར་གཞིགས་ན་རྒྱ་ནག་གཞུང་གིས་འཆར་ལ་ཉེ་བའི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་ཨ་མི་རི་ཀ་ནས་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་རྒྱུའི་ཐོངས་མཆན visa སྙན་ཞུ་སྟབས་བདེ་རུ་དང་ཡིག་ཆའི་ཆ་རྐྱེན་ཡང་མང་པོ་མེད་པར་བཟོས་ཡོད་པའི་སྐོར་དེ་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་སྤེན་པའི་ཉིན་གནས་ཚུལ་བཀོད་སྤེལ་བྱས་ཡོད་པ་རེད་འདུག་དེ་ནི་རྒྱ་ནག་གཞུང་གིས་བར་ལམ་ཏོག་དབྱིབས་བཅུ་དགུའི་ནད་ཡམས་ཁྱབ་གདལ་སྐབས་ལ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པ་སླར་གསོ་བྱ་རྒྱུ་དང་ཡུལ་སྐོར་སྤྲོ་འཆམ་པ་འཕེལ་རྒྱས་གཏོང་རྒྱུའི་ཆེད་དུ་འགྱུར་བ་དེ་བཏང་བ་ཞིག་ཡིན་ཞིང། དེ་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ

རྒྱལ་ཁབ་ལྔ་བཅུ་ང་བཞི་ཡི་མི་སེར་རྒྱལ་ཁབ་གཞན་དུ་བསྐྱོད་པའི་སྐབས་ལམ་ཞོར་རྒྱ་ནག་ཏུ་བབས་ཚུགས་བྱེད་དགོས་མཁན་ཚོར་ཐོངས་མཆན visa ཞུ་མི་དགོས་པའི་སྲིད་ཇུས་འགྱུར་བ་བཏང་ཡོད་པ་རེད་འདུག། རྒྱ་ནག་གི་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས Dong Jun བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པའི་རྗེས། ལས་འགན་བསྐྱར་སྒྲིག་བྱས་པའི་མཇུག་འབྲས་སུ། མེ་ཤུགས་འཕུར་མདའི་དམག་དོན་འཐབ་ཇུས་ཀྱི་དམག་སྤྱི་ཆེན་མོ་བཞི་ཐེ་བའི། དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། ཐག་གཅོད་དེ་བཞིན་རྒྱ་ནག་དབུས་དམར་ཤོག་ཚོགས་པའི་ལྷན་ཚོགས་གནང་བའི་རྗེས་རེས་གཟའ་པ་སངས་ཀྱི་ཕྱི་དྲོ་གསལ་བསྒྲགས་གནང་བ་ཞིག་ཡིན་ལུགས་རྒྱ་ནག་གཞུང་འབྲེལ Xinhua གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། འོན་ཀྱང་དམག་དཔོན་དགུ་པོ་དེ་གྲོས་ཚོགས་ནས་ཕྱིར་འབུད་བྱ་དགོས་པའི་རྒྱུ་མཚན་གྱི་སྐོར་ལ་འགྲེལ་བརྗོད་གང་ཡང་བྱས་མེད་པ་རེད་བཞག། རྒྱ་ནག་གཞུང་གི་ཐག་གཅོད་དེ་ནི་འདི་ལོའི་ཕྱི་ཟླ་བཅུ་པའི་ནང། བདེ་སྲུང་བློན་ཆེན། Li Shangfu། གར་སོང་ཆ་མེད་དུ་གྱུར་བའི་རྗེས་གནས་དབྱུང་བཏང་རྗེས་ཆེས་མཐོའི་དཔོན་རིགས་ཀྱི་ལས་འགན་བསྐྱར་སྒྲིག་ཆེ་ཤོས་བྱས་པ་ཞིག་ཡིན་པ་རེད། གནས་དབྱུང་བཏང་བའི་བདེ་སྲུང་བློན་ཆེན་ཟུར་པ་ལི་ཁོ་པ་ནི། འདི་ལོའི་ཕྱི་ཟླ་གསུམ་པའི་ནང་ལ་བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་ཡོད་པ་དང། ཕྱི་ཟླ་བརྒྱད་པའི་ནང་ལ་མང་ཚོགས་ཀྱིས་གར་ཡོད་ཤེས་རྟོགས་མེད་པར་གྱུར་ཡོད་པ་དང་ཕྱི་ཟླ་བཅུ་པའི་ནང་བདེ་སྲུང་བློན་ཆེན་གྱི་ལས་འགན་ནས་ཁོ་པ་ཕྱིར་འབུད་བྱས་ཡོད་པ་རེད། ཟླ་བ་མང་པོ་བདེ་སྲུང་བློན་ཆེན་གྱི་ས་མིག་སྟོང་པ་ལྷག་པའི་རྗེས། རེས་གཟའ་པ་སངས་ཉིན Dong Jun བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་ཡོད་པ་རེད། རེས་གཟའ་པ་སངས་ཉིན་རྒྱལ་ཡོངས་མི་དམངས་འཐུས་མིའི་ཁོངས་ནས་ཕྱིར་ཕུད་བྱས་པའི་དམག་དཔོན་དགུ་པོ་དེ་ནི་འོས་འདེམས་མ་བྱས་པའི་གྲོས་ཚོགས་ཀྱི་འཐུས་མིའི་གྲས་ཡིན་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་ཡིན། རྒྱ་གར་གཞུང་གིས་པ་ཀི་སི་ཐན་ལ་རྒྱ་གར་ནང་དུ་གཏོར་རྒོལ་གྱི་བྱེད་གཏེ་རྒྱ་གར་ལ་རྩིས་སྤྲོད་ཡོང་བའི་རེ་བ་བཏོན་ཡང་པ་ཀི་སི་ཐན་གཞུང་གིས་རྒྱལ་ཁབ་གཉིས་ཕན་ཚུན་ཉེས་ཅན་པ་རྩིས་སྤྲོད་ཆིངས་ཡིག་མེད་པའི་སྐོར་གསུངས་འདུག་དེ་ཡང་རྒྱ་གར་གྱི་ཕྱི་སྲིད་ལས་དོན་ལྷན་ཁང་མགྲིན་ཚབ་པས་པ་ཀི་སི་ཐན་ནང་དུ་ཡོད་པའི་དྲག་སྤྱོད་པ Hafiz Saeed རྒྱ་གར་དུ་རྩིས་སྤྲོད་ཡོང་བའི་རེ་སྐུལ་དང་ཆབས་ཅིག་འབྲེལ་ཡོད་ཀྱི་ཡིག་ཆ་ཁག་པ་ཀི་སི་ཐན་གཞུང་ལ་ཉེ་ཆར་ཕུལ་བའི་སྐོར་རེས་གཟའ་པ་སངས་ཉིན་རྒྱལ་ས་ལྡི་ལིར་གསར་འགོད་པར་གསུངས་ཡོད་པ་དང། Hafiz Saeed ནི་མཉམ་འབྲེལ་རྒྱལ་ཚོགས་ཀྱིས་འཇིགས་སྐུལ་རིང་ལུགས་པར་ངོས་འཛིན་བྱེད་པ་ཞིག་ཀྱང་རེད་ཅེས་གསུངས་ཡོད་པ་རེད། པ་ཀི་སི་ཐན་གཞུང་གི་ངོས་ནས་ཀྱང་རྒྱ་གར་གྱི་རེ་འདུན་ལག་སོན་བྱུང་བའི་སྐོར་གསུངས་ཡོད་པ་མ་ཟད། Lashkar-e Taiba དྲག་སྤྱོད་ཤོག་ཁག་གསར་འཛུགས་བྱེད་མཁན་གྱི Hafiz Saeed རྒྱ་གར་གཞུང་ལ་དགོས་ཀྱི་ཡོད་པའི་གནས་ཚུལ་དེ་བདེན་པ་ཡིན་པ་དང་འོན་ཀྱང་རྒྱལ་ཁབ་གཉིས་ཕན་ཚུན་ཉེས་ཅན་པ་རྩིས་སྤྲོད་བྱེད་རྒྱུའི་ཆིངས་ཡིག་མེད་པའི་སྐོར་རེས་གཟའ་པ་སངས་ཉིན་གསུངས་འདུག། གོང་གསལ་གྱི་ཧཱ་ཧྥིད་སཱའི་ནི་ཉིས་སྟོང་བརྒྱད་ལོར་རྒྱ་གར་གྲོང་ཁྱེར་བོམ་པེ་ནང་གཏོར་རྒོལ་བྱེད་གཏེ་ཡིན་པར་ངོས་འཛིན་བྱེད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱིས་འཇིགས་སྐུལ་རིང་ལུགས་པ་ཧཱ་ཧྥིད་སཱའི་ནི་རྒྱ་གར་ནང་དུ་དྲག་སྤྱོད་ཀྱི་གཏོར་རྒོལ་ཐེངས་མང་བཏང་མཁན་གྱི་ཚོགས་པ་དང་འབྲེལ་བ་ཡོད་པའི་རྒྱ་གར་གཞུང་ལ་དགོས་པའི་བྱེད་གཏེ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། ཧཱ་ཧྥིཛ་སཱའི་ནི་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བདུན་པའི་ནང་པ་ཀི་སི་ཐན་གྱི་འཇིགས་སྐུལ་རིང་ལུགས་པ་ཁ་གཏད་གདོང་ལེན་བྱེད་མཁན་སྡེ་ཚན་ནས་འཛིན་བཟུང་བྱས་ཏེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དང་པོའི་ནང་ལོ་ངོ་སུམ་ཅུ་སོ་གསུམ་གྱི་བཙོན་འཇུག་ཉེས་ཆད་བཏང་ཡོད་པ་རེད། ཧཱ་ཧྥིཛ་སཱའི་ནི་རྒྱ་གར་གཞུང་ལ་རྒོལ་བའི་འཇིགས་སྐུལ་རིང་ལུགས་པའི་ཐོ་གཞུང་ནང་གི་གཅིག་ཡིན་པ་དང། ཨ་མི་རི་ཀས་དེ་སྔ་ཉིས་སྟོང་བརྒྱད་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་རྒྱ་གར་གྱི་གྲོང་ཁྱེར་བོམ་པེ་ནང་གཏོར་རྒོལ་བཏང་མཁན་གྱི་བྱེད་གཏེ་འཛིན་བཟུང་ཐུབ་མཁན་ལ་ཨ་སྒོར་ས་ཡ་བཅུ་རྔན་པ་སྤྲོད་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད། རྒྱ་གར་བྱང་ཤར་ཨ་སམ་མངའ་སྡེའི་ནང་ལ་མི་ལོ་བཅུ་ཕྲག་མང་པོའི་རིང་ཨ་སམ་ལ་རང་བཙན་དགོས་ཞེས་རྒྱ་གར་གཞུང་ལ་ངོ་རྒོལ་གྱེན་ལོག་བྱ་མཁན་གྱི་ཤོག་ཁག་ཞིག་གིས་རྒྱ་གར་གཞུང་དང་ལྷན་དུ་ཞི་མཐུན་ཆིངས་ཡིག་འཇོག་ཐུབ་པ་བྱུང་བཞག། དེ་ཡང་རྒྱལ་ས་ལྡི་ལི་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། Arabinda Rajkhowa ཞེས་པས་མགོ་ཁྲིད་པའི་རྒྱ་གར་བྱང་ཤར་ཨ་སམ་མངའ་སྡེའི་ནང་གི། ULFA ཞེས་པའི་གྱེན་ལོག་པས། མི་ལོ་བཅུ་གཉིས་ཙམ་རིང་རྒྱ་གར་གཞུང་དང་ལྷན་དུ་འགྲིག་འཇགས་གྲོས་མོལ་བྱས་པའི་མཇུག་འབྲས་སུ། རྒྱ་གར་གཞུང་དང་ལྷན་དུ་ཞི་མཐུན་ཆིངས་ཡིག་འཇོག་ཐུབ་པ་བྱུང་འདུག་ལ། རྒྱལ་ས་ལྡི་ལིར་ཞི་མཐུན་ཆིངས་ཡིག་འཇོག་པའི་མཛད་སྒོའི་ཐོག་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མིད་ཤཱ་མཆོག་དང་ཨ་སམ་མངའ་སྡེའི་དཔོན་རིགས་མཐོ་གྲས། ཧི་མན་ད་སྦིས་ཝ་སར་མ་ལགས་ཕེབས་ཡོད་འདུག་འོན་ཀྱང་གྱེན་ལོག་ཤོག་ཁག་དེའི་ངར་དལ་ཆེ་བའི་ཡན་ལག་གི་འགོ་ཁྲིད་པར་ཀཱ་ཤི་བྷ་རུ་ལགས་ཀྱིས་ཞི་མཐུན་ཆིངས་ཡིག་དེའི་ཆ་ཤས་ལེན་མེད་པ་རེད་བཞག་རྒྱ་གར་གྱི་པི་ཏི་ཨའི་གསར་ལས་ཁང་གིས་བཤད་པར་གཞིགས་ན་པར་ཀཱ་ཤི་བྷ་རུ་ལགས་ཁོ་པ་རྒྱ་ནག་དང་མཱ་ཡན་མཱར་གྱི་ས་མཚམས་སུ་གབ་ཡིབ་བྱས་ནས་བསྡད་ཡོད་འདུག་ཨལ་ཕཱ་ཞེས་པའི་གྱེན་ལོག་སྒྲིག་འཛུགས་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་གསར་འཛུགས་བྱས་པ་ཞིག་ཡིན་པ་དང་གྱེན་ལོག་ཤོག་ཁག་དེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་མཇུག་ནས་བཟུང་ཨ་སམ་ལ་རང་བཙན་དགོས་པའི་དགོས་འདུན་བཏོན་ནས་མི་དམངས་བཙན་བཟུང་བྱས་པ་དང་བཙན་འཕྲོག་བྱས་པ། མི་གསོད་ཁྲག་སྦྱོར་དང་མངའ་སྡེའི་ཁེ་གཉེར་ལས་ཁང་ཆེ་ཁག་གཏོར་བཅོམ་བྱས་པ་སོགས་ཀྱི་འཇིགས་སྐུལ་གྱི་ལས་འགུལ་དུ་མ་ཞིག་སྤེལ་ཡོད་པ་རེད། རྒྱ་གར་གཞུང་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ལོར་ཨལ་ཕ་སྒྲིག་འཛུགས་བཀག་སྡོམ་གནང་ཡོད་སྟབས་གྱེན་ལོག་ཤོག་ཁག་དེས་ཁྱིམ་མཚེས་རྒྱལ་ཁབ་བང་ལ་དེ་ཤི་ནས་ལས་འགུལ་སྤེལ་ཡག་འགོ་འཛུགས་བྱས་ནས་རྒྱ་གར་བྱང་ཤར་ནང་དུ་ཡོད་པའི་གྱེན་ལོག་ཤོག་ཁག་མང་པོ་དང་ལྷན་འབྲེལ་མཐུད་བྱས་ནས་འཇིགས་སྐུལ་གྱི་ལས་འགུལ་དུ་མ་ཞིག་སྤེལ་ཡོད་པ་རེད། རྒྱ་གར་གྱི་དམག་མིས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ལོ་ནས་བཟུང་ད་བར་ཨལ་ཕ་གྱེན་ལོག་ཤོག་ཁག་ལ་ཁ་གཏད་གཅོག་རྒྱུའི་ལས་འགུལ་སྤེལ་ཡོད་པ་རེད། བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གིས་ད་ལྟའི་བལ་ཡུལ་གཞུང་འཛིན་པ CPN ཞེས་པའི་མའོའི་ཚོགས་པའི་སྣེ་ཁྲིད་པའི་གྱེན་ལོག་འགོ་འཛུགས་ཀྱི་ཉིན་མོ་དེར་མི་དམངས་ཀྱི་དམག་འཁྲུག་ཉིན་མོ་ཞེས་གཞུང་འབྲེལ་གུང་གསེང་བཞག་རྒྱུའི་ཐག་གཅོད་དེར་བརྩི་མེད་གཏོང་དགོས་པའི་ཐག་གཅོད་གནང་འདུག་བལ་ཡུལ་གྱི་ཆེས་མཐོའི་ཁྲིམས་དཔོན Anand Mohan Bhattarai དང Mahesh Sharma Poudel རྣམ་གཉིས་ཀྱིས་གཞུང་གི་ཐག་གཅོད་དེ་བརྩི་མེད་བཏང་ཡོད་པ་རེད། བལ་ཡུལ་ནང་གི་རྒྱལ་ནང་དམག་འཁྲུག་དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་འགོ་བཙུགས་ཏེ་ཉིས་སྟོང་དྲུག་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ཕྱོགས་ཕན་ཚུན་གལ་ཆེའི་ཞི་བའི་གྲོས་འཆམ་བྱུང་བའི་རྗེས་དམག་འཁྲུག་མཇུག་སྒྲིལ་ཡོད་པ་རེད། དེར་བརྟེན་བལ་པོའི་མའོ་ལྟ་སྤྱོད་རིང་ལུགས་པའི་སྣེ་ཁྲིད་པའི་གྱེན་ལོག་ཤོག་ཁག་གིས་ལོ་ལྟར་བལ་པོའི་ལོ་ཐོའི་ནང་གི་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་མོ་དེ་ནི་མི་དམངས་ཀྱི་དམག་འཁྲུག་ཉིན་མོ་སྲུང་བརྩི་ཞུ་བཞིན་ཡོད་པ་རེད། ད་ལོ་བལ་པོའི་དུས་ཆེན་དེ་ནི་དམག་འཁྲུག་ཉིན་མོ་གཞུང་འབྲེལ་གྱིས་སྲུང་བརྩི་ཞུ་རྒྱུར་བལ་ཡུལ་གྱི་མའོའི་ལྟ་སྤྱོད་རིང་ལུགས་པའི་སྣེ་ཁྲིད་པའི་གཞུང་གིས་གསལ་བསྒྲགས་བྱས་ཡོད་ལ། ད་དུང་གཟའ་འཁོར་སྔོན་དེར་བལ་ཡུལ་གྱི་སྲིད་བློན་པུ་ཤི་པ་ཀ་མཱལ་རྡ་ཧེ་ཡིས་གཞུང་འབྲེལ་གྱི་དུས་ཆེན་ཁག་ཅིག་ཉུང་དུ་གཏོང་རྒྱུ་ཡིན་ལུགས་གསུངས་ཡོད་པ་རེད།

བཞུགས་སྒར་དྷ་རམ་ས་ལ་ནི་བོད་མི་དང་རྒྱ་གར་ཙམ་མིན་པར་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནས་ཡུལ་སྐོར་སྤྲོ་འཆམ་ཡོང་སའི་ལྟེ་གནས་ཤིག་ཀྱང་ཡིན་ནའང་མི་མང་རང་བཞིན་གྱི་དཔེ་མཛོད་ཁང་ནི་ཧ་ལམ་མེད་པ་ལྟ་བུ་ཡིན་པར་བརྟེན་བོད་མི་ན་གཞོན་མགོན་པོ་དོན་གྲུབ་ལགས་ཀྱིས་འགན་འཁུར་བཞེས་ཏེ་ཁུལ་འདིར་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་གསར་འཛུགས་ཀྱིས་གཙོ་བོ་དུས་རབས་རིམ་བྱུང་གི་བོད་ཀྱི་ལོ་རྒྱུས་རྐྱང་པའི་དཔེ་ཆ་དང་དེའི་ཐོག་གཞན་སྐད་དམ་གཞན་མི་རིགས་སོགས་ཀྱི་བོད་དང་འབྲེལ་བའི་སྐོར་གྱི་ལོ་རྒྱུས་དཔེ་ཆ་དང་ཡིག་ཆ་སོགས་མཁོ་སྒྲུབ་གསོག་ཉར་གྱིས་དུས་རབས་དང་མཐུན་པར་ལྟ་ཀློག་དང་འཆད་ཉན་བྱེད་སའི་ཁོར་ཡུག་བསྐྲུན་རྒྱུ་དེ་ཡིན་པའང་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་ལ་འགོམ་པའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་སྦྱོང་རྒྱུ་ལུས་བྱུང་ང་མྱོང་ཐ་ལ་གནས་ཡ་བྱས་ཨ་ནི་མ་འོངས་པ་ལུས་བྱུང་ང་ཞུགས་ལ་སྐབས་དེ་དུས་ཡང་དེ་ལས་ཅིག་གཞི་རྒྱ་ཆེ་བའི་ཀྱི་ལས་གཞི་དེ་འདྲ་སྤེལ་དུས་ད་འདི་འགོམ་པའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་སྐབས་དེ་ཀྱི་ལས་གཞི་ཀྱི་ཡང།

དབྱིན་སྐད་གཙོ་བོར་གྱུར་པའི་སྐད་ཡིག་མི་འདྲ་བ་ཉི་ཤུ་རྩ་གསུམ་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་དང་གསུང་རྩོམ་གྱི་ཕྱག་དཔེ་ཆིག་སྟོང་བརྒྱད་བརྒྱ་ལྷག་ཡོད་པ་དེ་དག་བཞུགས་སྒར་ཁུལ་གྱི་མི་མང་ཚང་མས་མཉམ་སྤྱོད་དང་གཡར་ཉོ་ཆོག་གི་འདུག། དཔེ་མཛོད་ཀྱི་ཚོགས་མི་གི་འགྲོ་སྟངས་སུ་འགྲོ་ཆོག་ར། དབྱིན་སྐད་ནས Membership ཟེར་བ། ཨ Membership ད་དེ་སྡེ་ཚན་གཉིས་ཡོད་རེད་གཅིག་དེ་འདིར་ཕྱི་རྒྱལ་མི་རིགས་ལ་ཁོང་ཚོ་ཡང་ལོགས་ག་ཞིག་རེད་གཅིག་དེ་ད་རྒྱ་གར་དང་བོད་པ་མི་ལ་ད་ཁོང་ཚོའི་ནང་དཔེ་མཛོད་ནང་ལོགས་ཡོང་མཁན་ཡིན་པ་ཡིན་ན་ཁོ་ཟླ་བ་གཅིག་ཟླ་བ་གཅིག་ལ་སྒོར་མོ་ལྔ་བརྒྱ་བརྒྱད་ཅུ་རེད་དེ་ནས་ཟླ་བ་གཅིག་བྱས་དེའི་གཞུག་ལ་ཨ་ནི་ཟླ་བ་གསུམ་ཟླ་བ་དྲུག་ཟླ་བ་དགུ་ལོ་གཅིག་ལོ་གཉིས་ལོ་གསུམ་གྱི་དཔེ་མཛོད་ཀྱི་ཚོགས་མི་བཟོས་ཡོད་རེད། དེ་ཡང་ཁ་རྒྱུན་དུ་དཔེ་ཀློག་ནི་མི་རིགས་ཡར་ཐོན་གྱི་རྐྱེན་རྩ་ལྟ་བུ་ཡིན་ཟེར་བ་བཞིན་མི་རིགས་ཤིག་གི་འོད་སྟོང་ལྡན་པའི་མདུན་ལམ་དང་ཡང་འབྲེལ་བ་ཆེན་པོ་ཆགས་ཡོད་པ་མ་ཟད་སོ་སོ་སྒེར་གྱི་རྣམ་དཔྱོད་དང་བློ་གྲོས་གོང་འཕེལ་ཡོང་བ་ལ་ཡང་ཧ་ཅང་གི་ཕན་ཐོགས་ཡོད་ཅིང་རྒྱལ་གཉན་ལོ་རྒྱུས་དཔེ་མཛོད་ཁང་འདིའི་དམིགས་ཡུལ་གཙོ་བོ་ནི་བོད་རིགས་དང་འབྲེལ་ཆེ་བའི་ལོ་རྒྱུས་སྤྱི་དང་ལྷག་དོན་དུ་བོད་ཀྱི་ལོ་རྒྱུས་རིག་པ་དང་གཞུང་ལུགས་ལོ་རྒྱུས་ཀྱི་ལག་ལེན་དངོས་ཐད་བཅས་ནས་རིན་ཐང་གི་ལྟ་ཚུལ་ཁ་སྣོན་རྒྱག་རྒྱུ་སོགས་ཡིན་པ་འགྲེལ་བརྗོད་གནང་བྱུང། གཞན་ཡང་རྒྱལ་གཉན་ལོ་རྒྱུས་དཔེ་མཛོད་ཁང་དེ་ནི་གསར་འཛུགས་གནང་མཁན་མགོན་པོ་དོན་འགྲུབ་ལགས་ནས་ཕྱི་ལོ་ཉིས་སྟོང་གཅིག་ལོར་བོད་ནས་རྒྱ་གར་ལ་བྲོས་འབྱོར་དུ་ཡོང་སྟེ་མ་སུ་རི་བོད་ཁྱིམ་བསླབ་གྲྭ་ནས་བསླབ་མཐར་སོན་པའི་རྗེས་ས་རཱ་མཐོ་སློབ་ཏུ་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པར་མཐའ་སོན་བྱུང། དེ་ནས་བཱ་ན་རཱས་ཧིན་རྡུ་གཙུག་ལག་སློབ་གཉེར་ཁང་དུ་དེང་རབས་རྒྱ་གར་གྱི་ལོ་རྒྱུས་དང་འཛམ་གླིང་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པར་མཐའ་སོན་བྱུང་འདུག་པ་མ་ཟད། བོད་ཁྱིམ་བསླབ་གྲྭའི་མཐོ་རིམ་ལོ་རྒྱུས་དགེ་རྒན་གྱི་ཕྱག་ལས་ཀྱང་གནང་མྱོང་འདུག་ཅིང།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། མཇུག་ཏུ་རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང་འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་བཞུགས་སྒར་དུ་བོད་རིགས་ཚོང་གཉེར་བ་ཚོར་ཚོང་གི་གནས་བབ་ག་འདྲ་བྱུང་མིན་སྐོར་ལ་ཚོང་པ་ཁག་ཅིག་ལ་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།

གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་མངའ་སྡེ་འདྲ་མིན་ནང་ཆིབས་བསྒྱུར་སྐབས་བཞུགས་སྒར་ཁུལ་དུ་གནས་བཞུགས་བོད་མི་ཚོའི་ཚོང་གི་གནས་བབ་ག་འདྲ་ཡོང་གི་ཡོད་མེད་དང། དེ་དང་འབྲེལ་བའི་ཐོག་ང་ཚོ་གླེང་མོལ་ཞུས་པ་ཞིག་རྣམ་པ་ཚོས་གསན་རོགས་གནང་ཞུ་ཡ་ཡིན། ད་རིང་གི་ལེ་ཚན་ནང་བཞུགས་སྒར་ཁུལ་གྱི McLeod ཁྲོམ་གཞུང་ཁུལ་དུ་དུ་ས་དྲུག་གིས་དྲུག་གི་ལ་ད་ཟ་ཁང་གཉིས་དང་ད་ག་ནང་བཞིན་གྱི་དཔེ་དེབ་ཚོང་ཁང།

མཐོ་སློབ་ཁག་འགྲིམ་བཞིན་པའི་སློབ་ཕྲུག་དེ་ཚོ་ཡིན་པས་ན་ལྟ་ཅིག་བོད་ཡིག་སྦྱང་སའི་ཁོར་ཡུག་དེ་ཡོད་མ་རེད་པ། ཡང་མཐོ་སློབ་ཀྱི་སློབ་ཕྲུག་བོད་པའི་སློབ་ཕྲུག་ཡོད་རེད་པ། ཁོ་རང་ཚོ་ཡིས་ལྟ་ཅིག་སོ་སོས་ལྟ་ཅིག་བོད་སྐད་ཡིག་དང། བོད་ཡིག་དེ་ལྟ་ཅིག་གལ་ཆེན་པོ་ཅིག་ལ་ངོས་འཛིན་གནང་པའི་ཐོག་ནས་ཡང་ཀང་གི་ལྟ་འདི་དེ་ཅིག་ཕྱག་དེབ་ཟེར་ཡ་དང་དེ་འདྲས་ཅིག་རྒྱུན་གཏན་ག་ཚད་ཟིན་དགོས་ན། འོ་དེ་དེ་ཅུང་ཟད་ཉུང་ཉུང་འདྲ་བ་རེད་བཞག།

བྱིས་པ་ལ་མཁོ་བའི་གྱི་ཕྱག་དེབ་ཡིན་པས་ན་འདྲ་ད་ནང་ཆོས་དང་འབྲེལ་བའི་ཕྱག་དེབ་ཡིན་པས་ན་རེད་ཡང་སུམ་རྟགས་དང་འབྲེལ་བའི་ཕྱག་དེབ་ད་ཡོངས་རྫོགས་ཅིག་ད་དེ་ནང་ལོགས་ལ་དུ་ཚུད་བསྡད་པ་ཆགས་ཀྱི་འདུག་དཔེར་ན་ཅིག་ཡང་སོ་སོ་བོད་ཡིག་ཡིག་གཟུགས་སྦྱང་ཡག་འདོད་པ་ཡོད་པས་ན་བོད་ཡིག་ཡིག་གཟུགས་ཀྱི་སྦྱོང་དེབ་དེབ་ཏུ་ཡོད་པ་ཆགས་ཀྱི་འདུག་ད། གལ་ཅིག་དེབ་ཚོང་ཁང་གི་ཕྱི་གི་རྣམ་པ་ཅིག་ཟེར་བས་ན་ད་དེའི་མེག་ལོར་ཁྲོམ་གཞུང་དང་ད་ང་ཚོ་མ་ཎི་ལྷ་ཁང་གི་ད་ང་ཚོ་ལག་པ་གཡས་ཕྱོགས་ཀྱི་ལམ་ཁ་དེ་ལ་ཏག་ཏག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེའི་འགྲམ་དེ་ལ་ད་ང་ཚོ་ད་འཛམ་པ་ལ།

དང་ལྷན་དུ་ང་ཚོ་ཟ་ཁང་དེ་ཐོག་མ་གསར་འཛུགས་བྱས་པའི་བརྒྱུད་རིམ་རེད་དེ་ནས་རིམ་པས་ཚོང་ལས་གཉེར་ཕྱོགས་དང་འབྲེལ་བའི་སྐོར་ལ་ང་ཚོ་གླེང་མོལ་ཐུང་ཐུང་ཞུ་གི་ཡིན། ད་ད་ལྟ་ཟ་ཁང་ནང་ལོགས་ལ་ཅིག་བཟོ་བཀོད་ཀྱི་ཆ་ནས་ཞུས་པས་ན། ཚང་མ་ཤིང་དང་ད་ཅིག་ཅོག་ཙེ་ཚོ་ཡིན་ནའི་ཤིང་བྱས། ཐོག་ལེབ་ཚོ་གློག་ཚོ་ཡག་པོ་བྱས་ནས་ཉི་འོད་ཧང་སངས་ཀྱི་ཡག་པོ་འདུག་བཞུགས་ས་དེ་ཚོ་ཧ་ཅང་གི་རྒྱ་ཁྱོན་ཆེན་པོ་བྱས་ནས་མི་མང་པོ་ཞེ་གཅིག་ཤོང་གི་འདུག་ལགས་སོ་ཨ་ནི་ང་ཚོ་ཟ་ཁང་སྦྱིན་བདག་དཔོན་པོ་སེར་ལགས་དང་མཉམ་དུ་ཡོད།

དེ་འདྲས་ཕར་ཚུར་གྲོས་བསྡུར་རེ་བྱས་ནས་ད་གང་ལྟར་ཡོད་ར་འདི་གང་ན། སྟབས་ལེགས་པའི་ལབ་དགོས་རེད་དེ་འདྲས་བྱས་ངེད་གཉིས་ཀྱིས་འཆར་གཞི་ཡོད་པ་ནང་བཞིན་བྱེད་མཁན་ས་གནས་འགོ་འཛིན་གྱི་ལས་ཁུངས་གང་དེ་ལ། ཨ་ནི་ཟ་ཁང་ཅིག་ཏུ་བཏང་ཡག་གི་ཡོད་ར་གནས་སྟངས་དེ་འདྲས་ཆགས་བསྡད་བཞག་དེ་འདྲས་ད་འདི་གང་ན་ཡོད་ར་ངེད་གཉིས་གྲོས་བསྡུར་རེ་བྱས་ནས་ཟ་ཁང་དེ་ཟིན་འདུག་ན། དེ་འདྲས་ཀྱི་ཐོག་ནས་གང་ལྟར་ཡོད་ར་ངེད་གཉིས་ཀྱིས་འཆར་གཞི་ཅིག་བཏིང་ནས་ནི་ཟ་ཁང་དེ་ཟིན་པའི་འགོ་བཙུགས་པ་ཡིན་ཞེས། ལགས་སོ། ད་དུས་རྒྱུན། ང་རང་སྒེར་ལ་མཚོན་པས་ན་འདིར་ཐེངས་གཅིག་ཡོང་མྱོང་ལགས། ད་ཞལ་ལག་མང་ཆེ་བ་ཅིག

ཨ་ད་ནི་བྱས་འདི་གསུམ་ནི་གཅིག་ཡོད་ར་གང་མཐོ་བོ་གང་ལ་ཡོད་ར་ཡང་ང་ཚོ་གི་ཡོད་ར་གཅིག་གི་ད་གཡས་གཡོན་གི་ཡུལ་ལྗོངས་ཚང་མ་ཡོད་ར་ད་ཐུ་བད་ཀི་དེ་འདྲས་གི་ཐོག་ནི་ཡོད་ར་ང་ཚོ་ཡང་ཡེ་ལ་ཡོད་ར་དེ་སི་ཆུང་ཆུང་རི་ཆོ་དྲི་ནང་ལོགས་ལ་ཡོད་ར་མི་སུམ་ཅུ་ག་ཚི་ཡོད་ར་དེ་སི་ལོ་ཆ་དི་ཡོད་ར་དེ་རི་ད་ཅི་ན་ཡོད་ར་དམ་དེ་ཆ་ལ་ཡོད་ར་གཅིག་གི birthday བཏང་ཡ་འཁྲུངས་སྐར་གི་ཡོད་ར་བཏང་ཡ་རེད་ད་ནང་བཞིན་གཅིག་ཡོད་ར་ཚོགས་པ་སྐྱིད་སྡུག་དེ་འདྲས་གི་ཡོད་ར་ད་ཐུགས་སྤྲོ་བཏང་ཡ་རེད།

ག་ལ་སོན། དེ་ནས་རྗེས་ནས་ཡར་གང་འགྲོ་ད་སོ་སོ་ཞིག་ཟ་ཁང་འགྲོ་ཞིག་བལྟའོ་བསམ་ནས་ཡར་མེག་ལོ་དོར་ཆགས་འགྲོ་འགྲོས་ད་མགོ་འགྲོ་མེག་ལོ་དོར་ཡར་འགྲོ་ཆེ། ཡིན་ནའི་འདི་མོལ་ཅིག་དེ་དུས་ཟ་བ་གོ་ཞིག་དེ་ནི་མོལ་ལ་སླེབས་དུས་ཡང་མོལ་རྗེས་མ་ཡར་རྒྱས་འགྲོ་ན་ཨ་ནི་ཡང་མི་སླེབས་ཡ་ད་གང་ཅིའི་ཐོག་ནས་ཡར་རྒྱས་ཡོད་ར་སོ་སོའི་ཟ་ཁང་ཅིག་ཡག་པོ་འགྲོ་ཡོད་ན་ཁ་ལག་ཐོག་ད་གང་ཅིའི་ཐོག་ནས་ཡག་པོ་ཡོད་ན་མི་སླེབས་ཡ་དེ་ཚོ་ཁེ་ཕན་འགྲོ་ཤོད་ར་འོ་དེ་བཞིན་ནི་ཅིག་ཅིག་ཡང་འདི་ནས་ཡར་མ།

ལགས་སོ། དེ་བྱས་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། རྒྱ་ནག་གི་དམག་མི་དཔོན་རིགས་རྣམས་ཀྱི་སྐྱོན་ཆ་རྣམས་ཐེར་འདོན་བྱས་ནས་གཙང་དག་བཟོ་རྒྱུ་དེ་ད་དུང་རྒྱ་ཆེ་རུ་འགྲོ་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པས་བཤད་བཞག། ཉི་ཧོང་བོད་སྐུ་ཚབ་དོན་གཅོད་ནས་ཉི་ཧོང་ནང་གི་བོད་པའི་སློབ་མ་ཚོར་བོད་ཀྱི་གནད་དོན་དང་བོད་ནང་གནས་སྟངས་སོགས་ངོ་སྤྲོད་བྱེད་པའི་ཟབ་སྦྱོང་ཞིག་གོ་སྒྲིག་གནང་འདུག་དེ་ཡང་ཉི་ཧོང་བོད་སྐུ་ཚབ་དོན་གཅོད་ཁང་ནས་ཉི་ཧོང་ནང་དུ་ལས་ཀ་བྱེད་མཁན་དང་སློབ་གཉེར་བྱེད་མཁན་བོད་པའི་ན་གཞོན་ཚོར་རྒྱལ་ས་ཀྲོག་ཀྱོ་ནང་དུ་བོད་ཀྱི་གནད་དོན་ཐད་ངོ་སྤྲོད་ཆེད་དུ་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པ་དང་ཟབ་སྦྱོང་དེའི་དམིགས་ཡུལ་གཙོ་བོ་ནི་བོད་མི་ན་གཞོན་ཚོར་བོད་ཀྱི་གནད་དོན་ཐད་དྲན་སྐུལ་དང་ངོ་སྤྲོད་བྱས་པ་མ་ཟད། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་ཕྱོགས་དང་བོད་ནང་གནས་སྟངས་ཇི་ལྟར་ཡོད་པའི་སྐོར་ངོ་སྤྲོད་བྱས་ཡོད་པ་རེད། ཉི་ཧོང་བོད་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས། ཟབ་སྦྱོང་ནང་དུ་ཞུགས་མཁན་ཚོར་འཚམས་འདྲི་གནང་བ་མ་ཟད། བོད་མི་རྣམས་བཙན་བྱོལ་དུ་གནས་དགོས་པའི་རྒྱུ་མཚན་དང་བོད་ནང་བོད་མི་རྣམས་རྒྱ་ནག་དམར་ཤོག་གཞུང་གི་དྲག་གནོན་འོག་ཏུ་མུ་མཐུད་ནས་དཀའ་སྡུག་མྱོང་བཞིན་པའི་སྐོར་གསུངས་ཡོད་ལ། སློབ་མ་ཚོའི་ལས་འགན་ནི་བོད་ཀྱི་གནད་དོན་ཁྱབ་སྤེལ་གཏོང་རྒྱུ་དང་ཉི་ཧོང་མི་དམངས་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་ཐབས་བྱ་རྒྱུ་དེ་ཡིན་པའི་དྲན་སྐུལ་ཡང་གནང་ཡོད་པ་རེད་འདུག་དམིགས་བསལ་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་སྲིད་བྱུས་དང་བོད་མིའི་ཆོས་ལུགས་ཐོག་ལ་དམ་དྲག་བྱ་རྒྱུའི་ཆེད་དུ་དམིགས་པའི་བཀོད་ཁྱབ་ཨང་བཅུ་དགུ་ཟེར་བ་ལག་བསྟར་བྱེད་པའི་བྱ་སྤྱོད། ཉེ་ཆར་རྒྱལ་ཞེན་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ཟེར་བ་གཏན་འབེབས་བྱེད་པའི་བྱ་སྤྱོད་རྣམས་ངོ་སྤྲོད་གནང་ཡོད་པ་རེད་འདུག། རྒྱ་ནག་གིས་ཤར་རྒྱ་ནག་རྒྱ་མཚོའི་གླིང་ཕྲན་ཆུང་ངུ་རྣམས་རྒྱ་ནག་ལ་བདག་དབང་ཡོད་པའི་བདེན་པ་དག་སྐྱེལ་བྱ་ཆེད་བྱེད་སྒོ་གོང་འཕེལ་གཏོང་རྒྱུ་ཡིན་འདུག། རྒྱ་ནག་གཞུང་གིས་ཨ་མེ་རི་ཀའི་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་མཁན་ཚོར་མཐོང་མཆན Visa སྤྲོད་རྒྱུ་སྟབས་བདེ་རུ་བཏང་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་གནས་ཚུལ་ཐོན་པར་གཞིགས་ན་རྒྱ་ནག་གཞུང་གིས་འཆར་ལ་ཉེ་བའི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་ཨ་མེ་རི་ཀ་ནས་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་རྒྱུའི་མཐོང་མཆན Visa སྙན་ཞུ་སྟབས་བདེ་རུ་དང་ཡིག་ཆའི་ཆ་རྐྱེན་ཡང་མང་པོ་མེད་པར་བཟོས་ཡོད་པ་རེད་འདུག་དེ་ག་ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཀྲོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ། ཕྱི་ཟླ་དང་པོའི་ཚེས་གཅིག་ནས་ཨ་མེ་རི་ཀ་ནས་རྒྱ་ནག་ཏུ་ཡུལ་སྐོར་དུ་བསྐྱོད་མཁན་གྱི་ཡུལ་སྐོར་བའི་མཐོང་མཆན Visa ཞུ་བའི་སྐབས་གནམ་གྲུའི་པཱ་སེ་དང་མགྲོན་ཁང་མངགས་ཆ་བྱས་པའི་དཔང་རྟགས་སམ་ཡང་ན་མགྲོན་ཤོག་སོགས་དགོས་ཀྱི་མེད་པའི་སྐོར་བཀོད་ཡོད་པ་རེད་འདུག། ཐའེ་ཝན་གྱི་རང་བཙན་གཙང་མའི་བདག་དབང་ཐའེ་ཝན་མི་མང་ལ་ཡོད་པ་རེད་ཅེས་སྲིད་འཛིན་གྱི་འོས་མི་ལི་ཆང་ཚི་ཡིས་གསུངས་བཞག། རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དྷི་མཆོག་དེ་སྔ་ཁ་ཆེ་དང་ཧིན་དྷུའི་ཆོས་ལུགས་རྙོག་གྲའི་འཐབ་འཁྲུག་བྱུང་ཡུལ་གྱི་ཨ་ཡོ་དཱ་ཡ་རུ་འཚམས་འདྲིར་ཕེབས་ཡོད་པ་རེད་འདུག་རྒྱ་གར་གྱི་གནས་ཨ་ཡོ་དཱ་ཡ་ཡི་ནང་དེ་སྔ་དུས་རབས་མང་པོའི་ལོ་རྒྱུས་ལྡན་པའི་ཁ་ཆེའི་ལྷ་ཁང་ཞིག་ཡོད་པ་དེ་རྒྱ་གར་ཧིན་དྷུའི་ཆོས་དད་པས་གཏོར་ནས་ལོ་ངོ་སུམ་ཅུ་ལྷག་འགྲོ་བཞིན་ཡོད་པ་དེར་རྒྱ་གར་གྱི་ཧིན་རྡུའི་ལྷ་རམ་ཡི་དགོན་པ་གསར་བཞེངས་བྱས་པ་དེ་ནི་ཕྱི་ཟླ་དང་པོའི་ནང་དངོས་སུ་སྒོ་མོ་ཕྱེ་རྒྱུ་དང། ལོ་ལྟར་གནས་མཇལ་བ་ས་ཡ་གཅིག་ལྷག་ཡོང་རྒྱུའི་རེ་བ་བྱེད་བཞིན་ཡོད་ལ། ལྷ་ཁང་གསར་པ་འཛུགས་སྐྲུན་བྱ་རྒྱུའི་ཐད་སྲིད་བློན་མུ་དྷི་ཡི་གཞུང་འཛིན་ཆབ་སྲིད་ཚོགས་པས་དུས་ཡུན་རིང་པོ་ནས་ཁས་ལེན་བྱས་པ་ཞིག་ཡིན་པ་རེད་འདུག། རྒྱ་ནག་གི་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། རྒྱ་ནག་གཞུང་གིས Dong Jun བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པའི་རྗེས། ལས་འགན་བསྐྱར་སྒྲིག་བྱས་པའི་མཇུག་འབྲས་སུ། མེ་ཤུགས་འཕུར་མདའི་དམག་དོན་འཐབ་ཇུས་ཀྱི་དམག་སྤྱི་ཆེན་མོ་བཞི་ཐེ་བའི། དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་བཞག། འོན་ཀྱང་དམག་དཔོན་དགུ་པོ་དེ་གྲོས་ཚོགས་ནས་ཕྱིར་འབུད་བྱ་དགོས་པའི་རྒྱུ་མཚན་གྱི་སྐོར་ལ་འགྲེལ་བརྗོད་གང་ཡང་བྱས་མེད་པ་རེད་བཞག། རྒྱ་གར་གཞུང་གིས་པ་ཀི་སི་ཐན་ལ་རྒྱ་གར་ནང་དུ་གཏོར་རྒོལ་གྱི་བྱེད་གཏེ་རྒྱ་གར་ལ་རྩིས་སྤྲོད་ཡོང་བའི་རེ་བ་བཏོན་ཡང་པ་ཀི་སི་ཐན་གཞུང་གིས་རྒྱལ་ཁབ་གཉིས་ཕན་ཚུན་ཉེས་ཅན་པ་རྩིས་སྤྲོད་ཆིངས་ཡིག་མེད་པའི་སྐོར་གསུངས་འདུག། རྒྱ་གར་བྱང་ཤར་ཨ་སམ་མངའ་སྡེའི་ནང་ལ་མི་ལོ་བཅུ་ཕྲག་མང་པོའི་རིང་ཨ་སམ་ལ་རང་བཙན་དགོས་ཞེས་རྒྱ་གར་གཞུང་ལ་ངོ་རྒོལ་གྱེན་ལོག་བྱ་མཁན་གྱི་ཤོག་ཁག་ཞིག་གིས་རྒྱ་གར་གཞུང་དང་ལྷན་དུ་ཞི་མཐུན་ཆིངས་ཡིག་འཇོག་ཐུབ་པ་བྱུང་བཞག། རྒྱལ་ས་ལྡི་ལིར་ཞི་མཐུན་ཆིངས་ཡིག་འཇོག་པའི་མཛད་སྒོའི་ཐོག་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མིད་ཤཱ་མཆོག་དང་ཨ་སམ་མངའ་སྡེའི་དཔོན་རིགས་མཐོ་གྲས Himanta Biswa Sarma ལགས་ཕེབས་ཡོད་འདུག། བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གིས་ད་ལྟའི་བལ་ཡུལ་གཞུང་འཛིན་པ CPN ཞེས་པའི། མའོའི་ཚོགས་པས་སྣེ་ཁྲིད་པའི་གྱེན་ལོག་འགོ་འཛུགས་ཀྱི་ཉིན་མོ་དེར་མི་དམངས་ཀྱི་དམག་འཁྲུག་ཉིན་མོ་ཞེས་གཞུང་འབྲེལ་གུང་གསེང་བཞག་རྒྱུའི་ཐག་གཅོད་དེར་བརྩི་མེད་གཏོང་དགོས་པའི་ཐག་གཅོད་གནང་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།